བདུན་པ། བློ་གྲོས་ཀྱིས་བཏུལ་བ། ནགས་ཚལ་སྟུག་པོའི་ཁྲོད་དུ་རི་བོང་མང་པོ་ཞིག་གནས་ཡོད་པ་དེ་ཚོས་བར་ཐག་མི་རིང་བ་ན་མཚོ་ཆུང་ཆུང་ཞིག་ཡོད་པ་དེར་ཆུ་འཐུང་བ་ལ་སོགས་ཉེ་འདབས་སུ་འཁོར་ཞིང་འཚོ་བ་སྐྱེལ་བཞིན་ཡོད། ཉིན་ཞིག་དཔྱིད་ཀའི་ཚད་པས་གདུངས་པའི་གླང་པོ་ཆེའི་ཁྱུ་ཚོགས་དེར་སླེབས་ཏེ་རྫིང་བུ་དེ་བརྫིས་པ་དང་གནོད་བྱས་ཏེ་རི་བོང་རྣམས་ཀྱང་ས་དེ་ནས་ཕུད། དེས་ན་རི་བོང་ཐམས་ཅད་མཉམ་དུ་ཚོགས་ཏེ་གང་འདྲ་བྱེད་རྒྱུའི་ཐད་གྲོས་བསྡུར་བྱས་ཤིང། རི་བོང་གཅིག་གིས་ང་ལ་ཐབས་ཡོད། ཁྱོད་རྣམས་ཀྱིས་ང་ཧ་ཅང་མཐོ་བའི་ཤིང་སྡོང་ཞིག་གི་རྩེར་སྐྱོལ་ཅིག། ཅེས་བཤད་པ་ལྟར་རི་བོང་ཐམས་ཅད་ཀྱིས་ཁོ་ཤིང་སྡོང་མཐོ་པོའི་རྩེར་བསྐྱལ། དེ་ནས་གླང་ཆེན་གྱི་ཚོགས་རྣམས་དེར་ཚོགས་པས་རི་བོང་དེས་སྐད་གསང་མཐོན་པོས་ཝའེ།